སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་ངེས་རྒྱུའི་རེ་བ་ཆེ་ཤོས་སུ་གྱུར་བ་སྲིད་འཛིན་ཟུར་པ་སྐུ་ཞབས་ཌོ་ནལ་ཏྲམ་གྱིས་ད་ལམ་གཟའ་སྤེན་པའི་ཉིན་མོ་ལྷོ་ཀེ་རོ་ལི་ནའི་ནང་འོས་བསྡུའི་ལས་འགུལ་སྤེལ་བའི་སྐབས་སུ་དེ་སྔ་ཁོང་བོ་སྲིད་འཛིན་ཡིན་པའི་སྐབས་སུ་བྱང་མཚོ་ཨེ་ལན་ཏི་དམག་དོན་སྒྲིག་འཛུགས་ནང་ཡོད་མཐུན་ཕྱོགས་རྒྱལ་ཁབ་ཚང་མས་དྲག་པོའི་ལས་འཆར་ཐོག་འགྲོ་གྲོན་དང་འགན་འཁུར་གཅིག་མཚུངས་ཤིག་ལེན་དགོས་ཀྱི་ཡོད་པའི་སྐོར་ལ་ནན་བརྗོད་གནང་བའི་སྐོར་དང། དེ་ལྟར་མ་བྱས་པ་ཡིན་ཚེ་ར་ཤི་ཡའི་འདོད་མོས་ཐོག་ལག་བསྟར་བྱ་རྒྱུར་ནན་སྐུལ་གནང་རྒྱུ་ཡིན་ཞེས་གསུངས་པའི་བཀའ་མོལ་དེར་བྱང་མཚོ་ཨེ་ལན་ཏྲིག་དམག་དོན་སྒྲིག་འཛུགས་ནང་ཡོད་རྒྱལ་ཁབ་ཤིག་གི་འགོ་ཁྲིད་ནས་མི་འདོད་པའི་རྣམ་འགྱུར་སྟོན་པའི་སྐོར་གྱི་གནས་ཚུལ་དེ་བསྐྱར་ཟློས་གནང་བ་དང་འདྲ་རིང་མིན་ཁོང་སྲིད་འཛིན་རྗེས་མར་འོས་འདེམས་བྱུང་བ་ཡིན་ཚེ་བྱང་མཚོ་ཨེ་ལན་ཏྲིག་དམག་དོན་སྒྲིག་འཛུགས་ནང་ཡོད་མཐུན་ཕྱོགས་རྒྱལ་ཁབ་ཚང་མས་དྲག་པོའི་ལས་འཆར་ཁག་གི་ནང་འགན་འཁུར་གཅིག་མཚུངས་ཤིག་མ་ལེན་པ་ཡིན་ན་ཨ་མི་རི་ཀས་སྲུང་སྐྱོབ་ཐུབ་ཐབས་མེད་པ་མ་ཟད་ར་ཤི་ཡས་རང་གི་འདོད་མོས་ལྟར་ལག་བསྟར་བྱ་རྒྱུར་ནན་སྐུལ་དངོས་སུ་བྱ་རྒྱུ་ཡིན་ཞེས་ནན་བརྗོད་གནང་ཡོད་འདུག་སྲིད་ཟུར་ཏྲམ་གྱི་བཀའ་མོལ་དེར་རེས་གཟའ་ཉི་མའི་ཉིན་མོ་བྱང་མཚོ་ཨེ་ལན་ཏི་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་ཚོགས་གཙོ་སྐུ་ཞབས་ཇན་སྟོལ་ཏན་བཱརག་གིས་མཐུན་ཕྱོགས་རྒྱལ་ཁབ་ཚོའི་དབར་བདེ་འཇགས་ཐོག་གཅིག་གིས་གཅིག་ལ་རྒྱབ་སྐྱོར་བྱ་རྒྱུ་མིན་པའི་གཏམ་བཤད་དེ་དག་གིས་ཨ་མི་རི་ཀས་གཙོས་པའི་མཐུན་ཕྱོགས་རྒྱལ་ཁབ་ཚང་མའི་བདེ་འཇགས་གནས་སྟངས་ལ་ཡ་ཆུང་གནང་བ་ཞིག་དང་ལྷག་པར་དུ་བཀའ་མོལ་དེ་རིགས་ཀྱིས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཡོད་པ་ཨ་མི་རི་ཀ་དང་ཡུ་རོབ་མཐུན་ཚོགས་ཀྱི་དམག་མི་ཚོའི་བདེ་འཇགས་གནས་སྟངས་ལ་ཉེན་ཁ་བཟོ་གི་ཡོད་པ་དང་མཐུན་ཕྱོགས་རྒྱལ་ཁབ་སུ་ཞིག་གི་བདེ་འཇགས་ལ་ཉེན་ཁ་བྱུང་བ་ཡིན་ནའི་ཚང་མས་རྡོག་རྩ་གཅིག་སྒྲིལ་ཐོག་ནས་གདོང་ལེན་བྱ་རྩིས་ཡོད་ཅེས་ཡིག་ཐོག་ནས་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད། སྲིད་ཟུར་ཏྲམ་གྱི་བཀའ་མོལ་དེར་པོ་ལན་ཡུལ་གྱི་བདེ་སྲུང་བློན་ཆེན་སྐུ་ཞབས་ཁུ་སི་ནཱས་ཀྱིས་མཐུན་ཕྱོགས་རྒྱལ་ཁབ་ཅིག་ལ་གནད་དོན་བྱུང་བ་ཡིན་ཚེ་ཚང་མས་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་བྱ་རྒྱུ་ཡིན་པ་དེ་ནི་བྱང་མཚོ་ཨེ་ལན་ཏྲིག་དམག་དོན་སྒྲིག་འཛུགས་ཀྱི་རྩ་འཛིན་དམ་བཅའ་དེ་བརྟན་པོར་གནས་ཡོད་ཅེས་དང་འོས་བསྡུའི་ལས་འགུལ་ཁག་ལ་བསྙད་བཏགས་ནས། མཐུན་ཕྱོགས་རྒྱལ་ཁབ་ཚོའི་བདེ་འཇགས་གནད་དོན་ཐད་དོ་ཕོག་གཏོང་མི་ཉན་པ་ཡིན་ཞེས X དྲ་ལམ་སྟེང་བཀོད་ཡོད་འདུག་དེ་བཞིན་འཇར་མ་ནི་ཡུལ་གྱི་ཕྱི་སྲིད་ལས་ཁང་ནས་མཐུན་ཕྱོགས་རྒྱལ་ཁབ་ཅིག་གི་བདེ་འཇགས་གནས་སྟངས་ལ་གནོད་སྐྱོན་བཏང་བ་ཡིན་ཚེ་ཚང་མས་རྡོག་རྩ་གཅིག་སྒྲིལ་སྒོ་ནས་ཕྱོགས་མཉམ་ཡིན་ཞེས་དབྱིན་སྐད་ཐོག Hashtag གཅིག་སྒྲིལ་ཡོད་ན་སྟོབས་ཤུགས་ཆེ་ཞེས་བཀོད་ཡོད་པ་རེད། གནད་དོན་དེའི་ཐད་ཡུ་རོབ་མཐུན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Charles Michel གྱིས་གསུངས་དོན་བྱས་ན། སྲིད་ཟུར Trump གྱིས་འོས་བསྡུ་དང་འབྲེལ་བའི་སྒོ་ནས་བྱང་མཚོ Atlantic དམག་དོན་སྒྲིག་འཛུགས་ཀྱི་བདེ་འཇགས་གནད་དོན་སྐོར་དང་ཆིག་སྒྲིལ་རྩ་འཛིན་བྱ་རྒྱུའི་སྐོར་ལ་དོན་ཚན་ལྔ་པའི་ནང་ཡོད་གནད་དོན་དེ་ཚོའི་སྐོར་སྣང་མེད་ཐོག་གསུངས་པའི་བཀའ་མོལ་དེ་དག་གིས་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་དགོས་འདུན་སྒྲུབ་ཀྱི་འདུག་ཞེས་སྐྱོན་བརྗོད་ཤུགས་ཆེ་གནང་ཡོད་འདུག། ནས་འབྲེལ་ཡོད་སྒྲིག་འཛུགས་ཀྱི་རྩ་འཛིན་ཆིངས་ཡིག་དོན་ཚན་ལྔ་པའི་ནང་མཐུན་ཕྱོགས་རྒྱལ་ཁབ་ནང་ཡོད་རྒྱལ་ཁབ་གཅིག་ལ་བཙན་རྒོལ་ཕོག་པ་ཡིན་ཚེ་སྒྲིག་འཛུགས་སྤྱི་ལ་ཕོག་པ་ནང་ལྟར་ཞིག་ལ་ངོས་འཛིན་བྱས་ཏེ་སྲུང་སྐྱོབ་བྱ་རྒྱུ་ཡིན་པ་འཁོད་ཡོད་འདུག་པ་དང་སྲིད་ཟུར Trump གྱིས་དེ་སྔ་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་ཆེ་གྲས་ཤིག་གི་དཔོན་རིགས་ཤིག་གིས་ང་ཚོས་འགྲོ་སོང་འཕར་མ་མ་བཏང་བ་ཡིན་ན་སྲུང་སྐྱོབ་གནང་རྩིས་མེད་ན་ཞེས་པའི་བཀའ་མོལ་དེར་གསལ་བཤད་དང་སྦྲགས། ཡོ་རོབ་མཐུན་ཚོགས་ཀྱི་ཚོང་དོན་འགན་འཛིན Breton གྱིས France ཡུལ་གྱི་གཟུགས་མཐོང་བརྙན་འཕྲིན་ལས་ཁང LCI ལ་བཀའ་མོལ་གནང་བའི་སྐབས་སུ་གནས་ཚུལ་འདི་རིགས་གསར་པ་གང་ཡང་མ་རེད་ང་ཚོས་མང་པོ་གོ་མྱོང་ཡོད། ལྷག་པར་དུ་སྲིད་ཟུར Trump གྱི་དྲན་ཤེས་དེ་ཡག་པོ་ཡོད་ས་མ་རེད། ཁོང་ལ་བཀའ་འདྲི་ཞུ་མཁན་དེ་རྒྱལ་ཁབ་ཆེ་གྲས་ཀྱི་འགོ་ཁྲིད་ཞིག་མ་རེད། དེ་ནི་ཡོ་རོབ་མཐུན་ཚོགས་ཀྱི་ཚོགས་གཙོ་ལྕམ Ursula Von གྱིས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པའི་ལོར་བདེ་འཇགས་དང་འབྲེལ་བའི་གནས་ཚུལ་འདི་རིགས་ཐོག་བཀའ་མོལ་བྱུང་བའི་སྐབས་སུ་གསུངས་ཡོད་པའི་སྐོར་དང། བདེ་འཇགས་དང་འབྲེལ་བའི་གནས་ཚུལ་འདི་རིགས་ཐོག་ལོ་བཞི་རེའི་མཚམས་སུ་སྲིད་འཛིན་གྱི་འོས་བསྡུ་སླེབས་པའི་སྐབས་སུ་འགྱུར་བ་གཏོང་དགོས་པའི་གནད་དོན་ཞིག་མ་རེད་ལ། ཡུ་རོབ་མཐུན་ཚོགས་ནས་རང་ཉིད་ཀྱི་བདེ་འཇགས་གནས་སྟངས་སྲ་བརྟན་ཞིག་ཏུ་བསྒྱུར་རྒྱུ་དང་དྲག་པོའི་ལས་འཆར་ཁག་གི་ནུས་པ་དེ་ཡང་ཇེ་བཟང་དུ་གཏོང་དགོས་ཀྱི་ཡོད་པ་དེ་ཡང་གོ་རྟོགས་བྱུང་ཡོད་གསུངས་བཞག། དེ་བཞིན་ཨ་མི་རི་ཀའི་ཕོ་བྲང་དཀར་པོའི་མགྲིན་ཚབ་པ་སྐུ་ཞབས Andrew Bates ཡིས་སྲིད་འཛིན་ཟུར་པ་ཞིག་གིས་མི་གསོད་ཁྲག་སྦྱོར་བའི་རྒྱལ་ཁབ་ཞིག་ལ་རང་རྒྱལ་གྱི་སེམས་ཐག་ཉེ་བའི་མཐུན་ཕྱོགས་རྒྱལ་ཁབ་ཚོར་བཙན་རྒོལ་བྱ་དགོས་པའི་སེམས་སྐུལ་བྱེད་ཀྱི་ཡོད་པ་འདི་ནི་ཧང་སངས་དགོས་པའི་གནད་དོན་ཞིག་དང། རང་རྒྱལ་གྱི་བདེ་འཇགས་དང་རྒྱལ་སྤྱིའི་བདེ་འཇགས་གནས་སྟངས་དང་དེ་བཞིན་དཔལ་འབྱོར་གནས་སྟངས་ལ་སོགས་ཚང་མར་སེམས་ཚོར་མེད་པར་ཕོག་ཐུག་བརྡབ་དཀྲུག་གཏོང་རྒྱུའི་བྱ་སྤྱོད་ཞིག་ཡིན་ཞེས་སྐྱོན་བརྗོད་ཤུགས་ཆེ་གནང་ཡོད་འདུག།